དེ་ལྟ་བས་ན་བདག་དང་མ་སེམས་ཅན་ཐམས་ཅད་ཐོག་མ་མེད་པ་ནས་ད་ལྟ་ཐུག་བར་དུ་སྤྱིར་འཁོར་བ་ཁྱད་པར་དུ་ཨོ་ལེ་དེ་ནས་ངན་སོང་གསུམ་གྱི་སྡུག་བསྔལ་སྣ་ཚོགས་པ་ཞིག་མྱོང་འདུག་འདུག་མྱོང་འདུག་ད་དུང་ཡང་རང་གི་ལུས་ངག་ཡིད་གསུམ་གྱི་བྱ་སྤྱོད་ལ་བལྟས་ན་སྡུག་བསྔལ་ལས་ཐར་བ་ཅིག་དང་ཨོ་ལེ་སྡུག་བསྔལ་མི་གཞན་ཞིག

དགེ་བཤེས་སྟོན་པས། ལྷ་གང་ལ་གསོལ་བ་བཏབ་པ་ལས་ཇོ་བོ་ལ་གསོལ་བ་བཏབ་པ་བྱིན་རླབས་ཆེ་ཅེས་བ་སོགས་གསུངས། རྗེ་བདག་ཉིད་ཆེན་པོས་ཉན་ན་ཚིག་མི་ཟིན་བསམ་ན་དོན་མི་གོ། བསྒོམ་ན་རྒྱུད་ལ་མི་སྐྱེ་བའི་བློ་ཡི་མཐུ་ཤིན་ཏུ་ཆུང་བའི་དུས་སུ། ཞིང་གི་མཐུ་ལ་བརྟེན་པ་མན་ངག་ཡིན་གསུངས་པ། བླ་མའི་རྣལ་འབྱོར་བས། དེ་ནས། བླ་མ་ལ་བརྟེན་ནས་དེ་ནི། ཉམས་ལེན་བྱེད་བྱེད་ཀྱི་མན་ངག་ཡིན། ཏེ་ལོ་ནཱ་རོ་པས། དོན་ཀུན་གྱི་མཆོག་གྱུར་པ་བླ་མ་ཡིན་ནོ་རྣལ་འབྱོར་པ་ཞེས་དང་རྒོད་ཚང་པའི་ཞལ་ནས། བདག་གཞན་གྱིས་གྲོལ་བ་ཐེ་ཚོམ་ཟ་མོས་གུས་ཀྱིས་གྲོལ་བ་ཐེ་ཚོམ་མེད་ཅེས་དང། ཐུགས་རྗེ་ཆེན་པོ་རང་དཀར་ནའང་དཀར། ཡེ་ཤེས་བཙུན་མ་རང་དམར་ནའང་དམར། ཀྱེ་རྡོ་རྗེ་རང་སྔོ་ནའང་སྔོ། ང་ནི་གང་དུ་འདུག་ཀྱང་བླ་མའི་སྣང་བ་དང་བྲལ་མ་མྱོང། ཅེས་བསྒོ་བ། ཨོ་ལེ། སྐད་ཅིག་གིས་སངས་རྒྱའམ། དེ་ང་ཡིན་ལུང་འདྲ་ཞིག་དང། བ་ཅན་འདི་བླ་མའི་རྣལ་འབྱོར་གྱིས་དུས་རྒྱུན་དུ་རང་གིས་དྲན་དགོས། རང་གིས་ཟ་མ་ཟོས་ནའང་འདྲ། རང་གིས།

སྐུའི་ངོ་བོ་ཨོཾ་དཀར་པོ། ཨོ་ལེ། དེ། དེ་འདི་སྐུའི་ངོ་བོ་ཨོཾ་དཀར་པོ་སྟེ་རྣམ་པར་སྣང་མཛད་སྐུ་མདོག་དཀར་པོ། གསུང་གི་ངོ་བོ་ཨཱཿ་དམར་པོ། འོད་དཔག་མེད། ཐུགས་ཀྱི་ངོ་བོ་ཧཱུྃ་སྔོན་པོ། སྐུ་མདོག་སྔོན་པོ་མི་བསྐྱོད་པ། ཨོ་ལེ། དེ་འདི་དེའི་མཚོན་དོན་ལ།

ཀྱི་བཤེས་གཉེན་དཔལ་ཡོན་རྒྱུད། རྣལ་འབྱོར་གྱི་དབང་ཕྱུག་དམ་པ་རྗེ་བཙུན་མི་ལ་རས་པས་གསུངས་པ་ནང་ལྟར་གྱི་ཁ་རྩང་ཡིན་ཞུས་ནས་ཡིན་པ། ཧོ་ལེ། རང་གི་ལུས་ངག་ཡིད་གསུམ་ནི་བླ་མ་ལ་འབུལ་གསུངས་འཆར་རོ། ལུས་ངག་ཡིད་གསུམ་དགེ་རྒན་གྱི། དེ་ནས། ཧོ་ལེ། དབང་དུ་བསྒྱུར་ཐུབ་པ་ཅིག་དགོས། ཁ་རྩང་ཡིན་ཞུས་ནས། ཁྲི་ཐོག་ན་བསྡད་པའི་གི་བླ་མ་དེ་ལ། བླ་མ་རེད་ད་ནི་འོན་ཀྱང། ཡིན་གཅིག་མིན་གཅིག་བླ་མ་བྱེད་རྒྱུའི་ཁྲི་ཐོག་ལ་བསྡད་མཁན་ཅིག་དགོས་མ།